གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་སློབ་གྲྭ་དང་མཐོ་སློབ་ཁག་མང་པོ་ཞིག་གནས་སྐབས་རིང་སྒོ་རྒྱག་དགོས་པ་བྱུང་ཡོད། དེར་བརྟེན་སློབ་ཁྲིད་གནང་ཕྱོགས་དང་སློབ་ཕྲུག་དང་དགེ་རྒན་བར་འབྲེལ་མཐུད་གནང་སྟངས་སོགས་ལ་འགྱུར་བ་ཆེན་པོ་འགྲོ་ཡོད་པ་ཡིན་འདུག། གཤམ་ལ་ཨོ་སི་ཀྲི་ལི་ཡའི་ནང་མཐོ་སློབ་འགྲིམ་བཞིན་པའི་སློབ་མ་ཁག་ཅིག་གིས་རང་ཉིད་ཀྱི་ཁྱིམ་ནང་དྲ་རྒྱའི་ཐོག་སློབ་ཁྲིད་གནང་བའི་ཉམས་མྱོང་དང། དགེ་སྐྱོན་གང་ཡོད་པའི་སྐོར SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་དེ་ལྟར་གནང་སོང། བཀྲ་ཤིས་བདེ་ལེགས། ངའི་མིང་ལ་གཞོན་པ་ཡེ་ཤེས་ཡིན། ང་ནི་ད་ལྟ་སི་ནིའི་གཙུག་ལག་སློབ་གཉེར་ཁང་ནང་ལ་བཟོ་སྐྲུན་འཆར་འགོད་པ།

ངའི་འཚོ་བ་ཐོག་ཡིན་ན་རེད་ད་ག་ས་ག་བརྡབ་གསིག་ཤུགས་ཆེན་པོ་འགྲོ་དང་འགྲོ་བཞིན་ཡོད་ར། ཡིན་ན་ཡང་ད་ང་རང་ཚོ་སློབ་ཕྲུག་ལ་མཚོན་པ་ཡིན་ན། སློབ་སྦྱོང་འཐུས་ཤོར་མ་འགྲོ་བར་མུ་མཐུད་ནས་ད་དྲ་རྒྱ་བརྒྱུད་ནས་སློབ་སྦྱོང་བྱེད་ཡ་གོ་སྐབས་རག་དེ་དངོས་གནས་ཧ་ཅང་གི་ཕན་ཐོགས་ཆེན་པོ་ཞིག་དང་ད་གོ་སྐབས་ཡག་པོ་ཞིག་རེད་བསམ་གྱི་འདུག།
ཚང་མར་བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་སྐྱིད་ཟེར་གྱི་ཡོད། ཨ་ནི་ང་ད་ལྟ་སིད་ནི Uni ལ་སྨན་ཞབས་ཁ་ཆེ་སློབ་སྦྱོང་བྱེད་དང་བྱེད་བཞིན་པ་ཡིན། ད་ལྟ་ང་ཚོས་ད Corona Virus འདི་བྱས་རྗེས་ཨ་ནི་ཚང་མ་སློབ་གྲྭ་མེད་པ་བྱས། ཨ་ནི་ཚང་མ Online Learning ལ་བསྒྱུར་ས་ཡིན་དུས། Online དེ་སྐྱིད་པོ་ད་འདུག་ད་དུས་ཚོད་མང་པོ་ཅིག་ཨམ་ད།

རྒན་ལགས་དང་ཚང་མ་གདོང་དང་གདོང་ཐུག་ཡ་མེད་དུས Human Interaction ལས་ར་འོ་འདི་ང་ཚོ Nursing ལ་ཡིན་ན་དཔེ་གལ་ཆེན་པོ་རེད་འོ་འདི་འོ་འདི་མེད་པ་བྱས་ཨཱ Practical འཛིན་གྲྭ་དེ་ཚོ་ཡིན་པ་ཡིན་ན་ད་སོ་སོ་ལ་ལག་རྩལ་དེ་སྦྱོང་བརྡར་བྱས་འཛིན་གྲྭ་རེད་ར་འོ་དེ་ཚོ་ཡིན་པ་ཡིན་ན་མི་དངོས་སུ་འཛིན་གྲྭ་ནང་མ་སླེབས་པ་ཡིན་ན་རྒན་ལགས་ཀྱིས་ད Online Learning སྒང་ལ་མར་སྟོན་པ་བྱས་རྒན་ལགས་ཀྱིས Practical Computer སྒང་ད Online བྱས་ཏེ་སྟོན་པ་ཡིན་ན་ང་ཚོ་ལ་སོ་སོའི་ལག་པ་སྦྱོང་བརྡར་ཐེབས་ཡ་མེད་དུས་ཨཱ་ནི་ད་ཕན་ཐོགས་ཤུགས་ཆེན་པོ་ཞིག་རང་མི་འདུག་ར་འོ་འདི་དེ་ད་གྱོང་གུད་རུ་ཆགས་བསྡད་ཤག། ཨོ་ང་ད་ལྟ་དེ་སློབ་སྦྱོང་བྱེད་ས་དེ University of Queensland Queensland གཙུག་ལག་སློབ་གྲྭ་ཆེན་མོ་རེད་དེ་ལ་ཡ་སློབ་ཚན་དེ་ད་ལྟ་གཙུག་ལག་རབ་འབྱམས་པ།

འོ་དེ་འགྲོ་དགོས་མེད་དུས་ཙམ་པ་ཆུ་ཚོད་ལྔ་ཙམ་ཅིག་འཐོལ་པ་རག་གི་འདུག་ཨ་ནི་དེ་གང་ལ་ད་ལྟ་ང་ཚོའི་སློབ་ཚན་སྦྱང་དགོས་ཡ་འདི་ཚང་མ་རྒན་ལགས་མཉམ་དུ་དཔེ་དྲི་བ་དྲིས་ལན་མང་པོ་བཏང་དགོས་ཡ་འདྲ་ཞིག་ཡོད་དེ་ཡོད་དུས་ཙམ་པ་ལ་འཛིན་གྲྭ་ལ་རྒན་ལགས་ལ་གོ་སྐབས་ཞེ་དྲག་རག་གི་མ་རེད་སོ་སོ་གིས་དྲི་བ་ཅིག་བཏང་བ་ཡིན་ན་སྐར་མ་ལྔ་དྲུག་འགོར་བ་ཡིན་ན་སློབ་ཕྲུག་གཞན་པ་དེ་འདྲས་ཀྱི་ཕར་སྐད་བཏང་འགྲོ་གི་རེད་ཡིན་པ་ཡིན་ན་ད་ལྟ་ང་ཚོ་དྲ་ཐོག་ནས་སྦྱང་དུས་ཙམ་པ་ཕྲུ་གུ་སུས་དྲི་བ་བཏང་བ་ཡིན་ནའང་དེའི Screen དེ་རང Share བྱས་བྱས་ཕར་ཚུར་ལྟ་རེས་བྱས་བྱས་ནས་ང་ཚོ་སྦྱང་ཡོད་དུས་ཙམ་པ་དྲི་བ་དང་ལན་དེ་ཚང་མ་དུས་མཉམ་མགོ་ཚོས་ཉན་འདྲ་ཞིག་འདུག་དེ་གཉིས་བྱས་ད་ལྟ་སྡུག་པའི་ཆ་ནས་ག་རེ་བཤད་ན་ད་ལྟ་ནད་ཡམས་དེ་གི་རྐྱེན་པས་ཕྱི་ལོགས་འགྲོ་དགོས་ཀྱི་ཡོད་མ་རེད་དེའི་སྒང་ལ་འཛིན་གྲྭ་དེ་སློབ་གྲྭ་ལ་འགྲོ་དགོས་ཀྱི་མེད་དུས་ཙམ་པ་སོ་སོའི་སྒེར་གྱི་སྒྲིག་འཛུགས